བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ད་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉེར་ལྔ་དང་ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་བ་གཉིས་པའི་ཚེས་ལྔ་རེས་གཟའ་ཟླ་བ་རེད། ང་རྡོ་རྗེ་མཚོ་ཡིན། གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཟླ་གཉིས་པའི་ཚེས་གཉིས་ཉིན་དབྱིན་ཡུལ་གྱི་རྒྱལ་ས་ལོན་ཌོན་ནང། བོད་དོན་རྒྱབ་སྐྱོར་བ་དང་བོད་དོན་ཐད་ཀྱི་མཁས་དབང་ཁག་ཅིག་དང་མཇལ་འཕྲད་བཀའ་མོལ་གནང་ཡོད་པའི་གནས་ཚུལ་སྐོར་དང། མཚོ་སྔོན་ཞིང་ཆེན་མངའ་ཁོངས་སུ་ཕྱི་ཕྱོགས་ལ་གནས་ཚུལ་བཏང་བའི་ཉེས་མིང་འོག་ས་གནས་རྒྱ་ནག་གཞུང་གིས་བོད་མི་རྟ་མགྲིན་ལགས་འཛིན་བཟུང་བྱས་ཡོད་པའི་གནས་ཚུལ་སྐོར་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། མཇུག་ཏུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་གྱི་ཆེད་བསྒྲིགས་ལེ་ཚན་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། ཐོག་མར་གསར་འགྱུར་བཤད་རྒྱུ། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཟླ་གཉིས་པའི་ཚེས་གཉིས་ཉིན་དབྱིན་ཡུལ་གྱི་རྒྱལ་ས་ལོན་ཌོན་ནང་བོད་དོན་རྒྱབ་སྐྱོར་བ་དང་བོད་དོན་ཐད་ཀྱི་མཁས་དབང་ཁག་ཅིག་དང་མཇལ་འཕྲད་བཀའ་མོལ་གནང་འདུག་དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གིས་དེ་རིང་ཕྱི་ཚེས་བཞི་ཉིན་གནས་ཚུལ་སྤེལ་དོན་ལྟར་ན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། ཧྥིན་ལན་ཌི་དང་ཨེ་སི་ཏྲོ་ནི་ཡ། ལཱ་ཐི་བྷི་ཡ། ལི་ཐུ་ཨ་ནི་ཡ་བཅས་སུ་མཛད་འཆར་ཁག་ལེགས་འགྲུབ་ཟིན་པའི་རྗེས།

མཇལ་འཕྲད་ཀྱིས་བཀའ་ཤག་སྐབས་བཅུ་དྲུག་པའི་འཆར་གཞིའི་ཡིག་ཆ་ཁག་འགྲེལ་བརྗོད་གནང་བ་དང་སྲིད་སྐྱོང་མཆོག་ལ་བོད་མི་རྣམས་ཀྱིས་ཐད་ཀར་དྲི་བ་འབུལ་བའི་གོ་སྐབས་ཀྱང་གནང་འདུག་ལྷན་ཚོགས་དེ་ནི་དབྱིན་ཡུལ་སྐུ་ཚབ་དོན་གཅོད་ཕར་ཟེ་བསོད་ནམས་ལགས་ཀྱིས་གཙོ་སྐྱོང་གནང་བ་ཞིག་རེད་ཡང་ཉིན་གུང་གསོལ་ཚིགས་སྐབས་སྲིད་སྐྱོང་མཆོག་གིས Warwick གཙུག་ལག་སློབ་གྲྭ་ཆེན་མོའི་དཔལ་འབྱོར་གྱི་ཆེས་མཐོའི་ལྷན་ཚོགས་ཐོག་གསུང་བཤད་གནང་མཁན་མཁས་དབང་རྣམ་པ་ལྷན་དུ་བཀའ་མོལ་གནང་འདུག་ལ་སྲིད་སྐྱོང་མཆོག་གཙུག་ལག་སློབ་གྲྭ་ཆེན་མོ་དེའི་ནང་སྐུ་མགྲོན་གཙོ་བོར་གདན་ཞུ་ལྟར་ཆེད་ཕེབས་ཀྱིས་དཔལ་འབྱོར་གྱི་ཆེས་མཐོའི་ལྷན་ཚོགས་ནང་ཚོགས་བཅར་བ་བཞི་བརྒྱ་ལྷག་ལ་གསུང་བཤད་གནང་བ་མ་ཟད Joseph Brennan ལགས་ཀྱིས་གཙོ་སྐྱོང་གནང་ཐོག་གཙུག་ལག་སློབ་གྲྭ་ཆེན་མོ་དེའི་སློབ་ཕྲུག་ཁག་ཅིག་ལ་སྲིད་སྐྱོང་མཆོག་ད་ཐེངས་སྦལ་ཊིག་རྒྱལ་ཁབ་ཁག་ནང་འཚམས་གཟིགས་ལ་ཕེབས་པའི་སྐོར་དང་བོད་མིའི་སྒྲིག་འཛུགས་ཀྱི་སྐོར་བཅས་རྒྱ་རིགས་སློབ་མ་ཐེ་བའི་སློབ་ཕྲུག་རྣམས་ཀྱི་དྲི་བར་དྲིས་ལན་གནང་འདུག་ད་ཐེངས་སྲིད་སྐྱོང་མཆོག་སྦལ་ཊིག་རྒྱལ་ཁབ་ཁག་དང་ཧྥིན་ལན་ཌི། དབྱིན་ཡུལ་བཅས་སུ་འཚམས་གཟིགས་གནང་སྐབས་དབྱིན་ཡུལ་སྐུ་ཚབ་དོན་གཅོད་ཕར་ཟེ་བསོད་ནམས་ལགས་དང་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་རྣམ་གཉིས་ལྷན་བཅར་བྱས་ཡོད་འདུག། ཕྱི་ཕྱོགས་ལ་གནས་ཚུལ་བཏང་བའི་ཉེས་མིང་འོག་མཚོ་སྔོན་མངའ་ཁོངས་སུ་ས་གནས་རྒྱ་ནག་གཞུང་གིས་བོད་མི་རྟ་མགྲིན་ལགས་འཛིན་བཟུང་བྱས་ཡོད་འདུག་མཚོ་སྔོན་ཞིང་ཆེན་མདོ་ལ་རྫོང་ཨ་རིག་ཡུལ་ཚོ་ནས་ཡིན་པའི་བོད་མི་རྟ་མགྲིན་ལགས་ཀྱིས་ཕྱི་ཕྱོགས་སུ་འབྲེལ་བ་བྱས་ནས་གསང་བ་ཕྱིར་བསྒྲགས་བྱས་པའི་ཉེས་མིང་འོག་ས་གནས་རྒྱ་ནག་གཞུང་གིས་ཁོང་འཛིན་བཟུང་བྱས་ཏེ་ནང་མི་ཚོར་ཐུག་འཕྲད་ཡང་བྱེད་བཅུག་མེད་པ་རེད་འདུག།

མདོ་ལ་རྫོང་གི་ཉེན་རྟོག་ཁང་དུ་བཙན་ཁྲིད་བྱས་ཡོད་པ་དང། ཁོང་གི་ཨ་མ་དང་སྤུན་མཆེད་སོགས་མདོ་ལ་རྫོང་གི་ཉེན་རྟོག་ཁང་དུ་ཕྱིན་ནས་རྟ་མགྲིན་ལགས་ལ་ཐུག་ཐབས་བྱས་ཡོད་ཀྱང་གནས་སྐབས་ཐུག་ཆོག་གི་མེད་ལུགས་བརྗོད་ནས་ཕྱིར་ལོག་བཅུག་ཡོད་འདུག་ཁོང་དང་འབྲེལ་ཡོད་མི་སྣ་ཁག་ཅིག་གིས་དུས་བབ་གསར་ལས་ཁང་ལ་བརྗོད་པར། རྟ་མགྲིན་ལགས་འཛིན་བཟུང་བྱེད་དགོས་པའི་རྒྱུ་རྐྱེན་དེ་ཕྱི་ཕྱོགས་སུ་འབྲེལ་བ་བྱས་ནས་གསང་བ་ཕྱིར་བསྒྲགས་དང་ས་གནས་ཀྱི་ཡིག་ཆ་དང་པར་སོགས་ཕྱི་ཕྱོགས་སུ་བསྐུར་བའི་ཉེས་འཛུགས་ཕོག་ཡོད་སྐོར་བརྗོད་ཡོད་འདུག་ལ། རྟ་མགྲིན་ལགས་རང་ལོ་སུམ་ཅུ་སོ་ལྔ་ཡིན་ཞིང་ཁོང་དང་བཟའ་ཟླ་གཉིས་ལ་ལོ་ན་བརྒྱད་ཅན་གྱི་བུ་མོ་ཞིག་ཡོད་པ་དང་དགུང་ལོ་དྲུག་ཅུ་རེ་དགུ་ཅན་གྱི་ཨ་མ་ལགས་བཅས་ཡོད་འདུག། ཝཱ་ཎ་མཐོ་སློབ་ཀྱི་སློབ་དཔོན་ཟུར་པ་དགའ་ལྡན་ཤར་རྩེའི་དགེ་བཤེས་བློ་བཟང་རྒྱལ་མཚན་མཆོག་དགོངས་པ་རྫོགས་ཏེ་ཉིན་གྲངས་བཅོ་བརྒྱད་རིང་ཐུགས་དམ་ལ་བཞུགས་པའི་རྗེས་ཕྱི་ཟླ་གཉིས་པའི་ཚེས་གཉིས་ཉིན་སྐུ་གདུང་བཞུ་འབུལ་གནང་ཡོད་འདུག་རྒྱ་གར་ལྷོ་ཕྱོགས་མོན་གོ་འདོད་རྒུ་གླིང་དགའ་ལྡན་ཤར་རྩེའི་ཕུ་ཁང་དགེ་བཤེས་བློ་བཟང་རྒྱལ་མཚན་ལགས་ཏོག་དབྱིབས་ནད་ཡམས་འགོས་ཁྱབ་བྱུང་བའི་སྐབས་དབུ་སྙུང་མྱོང་སྟེ་གཤག་བཅོས་གནང་ནས་ལོ་གཅིག་དང་ཕྱེད་ཀ་ཕྱིན་པའི་རྗེས་སླར་ཡང་ཉེ་ཆར་དབུ་སྙུང་གི་སྙུང་གཞི་བྱུང་སྟེ་རྒྱ་གར་ལྷོ་ཕྱོགས་ཧོབ་ལེ་སྨན་ཁང་དུ་ཉི་མ་བཅུ་བདུན་ཙམ་ལ་སྨན་བཅོས་གནང་བའི་རྗེས་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་གྱི་དགོང་དྲོ་གྲྭ་ཚང་གི་རང་ཤག་ཏུ་གདན་འདྲེན་ཞུས་པ་དང་ཕྱི་ཉིན་ཏེ་ཕྱི་ཚེས་བཅུ་བཞི་ཞོགས་པའི་ཆུ་ཚོད་གསུམ་པ་ཙམ་ལ་དགོངས་པ་རྫོགས་ཏེ་ཉིན་གྲངས་བཅོ་བརྒྱད་རིང་ཐུགས་དམ་ལ་བཞུགས་ཤིང་ཐུགས་དམ་གྲོལ་བའི་རྗེས་ཕྱི་ཚེས་གཉིས་ཉིན་སྐུ་གདུང་བཞུ་འབུལ་གནང་ཡོད་འདུག་དགའ་ལྡན་ཤར་རྩེའི་གྲྭ་ཚང་གི་མཁན་ཟུར་མཁའ་རི་རིན་པོ་ཆེ་མཆོག་གི་ཡང་སྤྲུལ་དང་དགེ་བཤེས་བློ་བཟང་རྒྱལ་མཚན་ལགས་དགེ་བཤེས་བློ་བཟང་རྒྱལ་མཚན་ལགས་དམ་པ་ཁོང་གི་དགེ་ཕྲུག་མཁའ་རི་བསྟན་འཛིན་བློ་བཟང་རིན་པོ་ཆེ་མཆོག་གིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན།
གཟའ་སྤེན་པ་ཉིན་མོ་དེ་དགོང་དག་ཆུ་ཚོད། ད་བདུན་པ་བརྒྱད་པ་བར་དུ་ཅིག་ལ་ནི་ཧོབ་ལི་སྨན་ཁང་ནས་ཡར། གདན་འདྲེན་ཞུས་ནས་གཟིམ་ཤག་ལ་འབྱོར་རེ་ཡ་འདི་ནས་མཚན་གྱི་ཆུ་ཚོད་གསུམ་པ་སུ་དོ་བ་ལ་དགོངས་པ་རྫོགས་རེ་ལ། འདི་དགོངས་པ་རྫོགས་ནས་ནི་ཉི་མ་བཅོ་བརྒྱད་རིང་ལ་ཐུགས་དམ་བཞུགས་རེ་ནི་སྤྱི་ཟླ་དང་པོའི་ཚེས་སུམ་ཅུ་དགོང་དག་ནི་ཆུ་ཚོད་དགུ་བ་སུ་དེ་རིང་ཐུགས་དམ་གྲོལ་རྟགས་དེ་འདྲ་བྱུང་ནི་དེ་ནས་ཁ་སང་ནི་རྒན་རང་གི་བདུན་ཚིགས་གསུམ་པ་འཁེལ་གོ་རེད་ཉི་མ་ཉི་ཤུ་རྩ་གཅིག་ནི་གཟའ་སྤེན་པའི་སྔ་དྲོ། ཨ་ནེ། ང་ཚོ་དེ་སྦྱིན་སྲེག་ཕུལ་རེད། སྐུ་གདུང་ཞུགས་འབུལ་གནང་རེད། ད་དུང་རིན་པོ་ཆེ་མཆོག་གིས་གསུངས་པར། དགེ་བཤེས་དམ་པ་ཁོང་ནི་ཐུགས་གཤིས་བཟང་ལ་གཙོ་བོ་བདེ་གསང་འཇིགས་གསུམ་ཉམས་ལེན་གནང་ཡོད་འདུག། དགའ་ལྡན་ཤར་རྩེ་གྲྭ་ཚང་གི་ནང་བཞུགས་སྐབས་དང་དེ་བཞིན་ཝར་ཎ་དབུས་བོད་ཀྱི་གཙུག་ལག་ཁང་གི་ནང་སློབ་དཔོན་གནང་སྐབས་བཅས་དུས་སྐབས་སོ་སོར་མཉམ་གཤིབ་ཀྱིས་ཕྱག་ལས་གནང་མྱོང་མཁན་ཝར་ཎ་གཙུག་ལག་སློབ་ཁང་གི་སློབ་དཔོན་ཟུར་པ་དང་དགའ་ལྡན་ཤར་རྩེ་གྲྭ་ཚང་དགེ་བཤེས་བློ་བཟང་ཡར་འཕེལ་ལགས་ཀྱིས་གསུངས་པར་དགེ་བཤེས་དམ་པ་ཁོང་ནི་མཁྱེན་ཡོན་ཆེ་ཞིང་ཐུགས་གཤིས་བཟང་ལ་འདོད་ཆུང་ཆོག་ཤེས་ཀྱི་བཟང་པོའི་ཁྱད་ཆོས་དུ་མ་ཡོད་མཁན་ཞིག་ཡིན་སྐོར་གསུངས་ཡོད་པ་རེད། ཕྱག་དཔེ་ཡག་པོ་ཞེ་དྲག་རེད་ཕྱག་དཔེ་ཡག་པོ་ཡིན་འདུག་ག་ནི་དུས་རྒྱུན་དུ་ནས་ཀུན་སྤྱོད་དང་ཉམས་བཞེས་དེ་ཚོ་ཡག་པོ་ཞེ་དྲག་ཡོད་རེད་ཨ་ནི་འདོད་ཆུང་ཆོག་ཤེས་ཡོད་རེད་ད་ཅི་རྒྱས་སྤྲོས་རི་བོ་ཞེ་དྲག་གནང་མཁན་དེ་འདྲ་རྩ་ནས་མ་རེད་འདོད་ཆུང་ཆོག་ཤེས་དང་དེ་འདྲ་རེད་ལ། མ་གིར་ཝར་ཎ་སི་ལ་ང་ཚོ་དགེ་རྒན་ཕལ་ཆེར་ལོ་ཉི་ཤུ་རྩ་གྲངས་ཅིག་མཉམ་དུ་ཞུས་པ་རེད་དེ་དུས་ག་ནས་རྒན་ལགས། དགེ་ལུགས་རང་གཞུང་དགེ་རྒན་རེད་ང་རྒྱ་གཞུང་དགེ་རྒན་རེད། དགའ་ལྡན་ཤར་རྩེ་ཕུ་ཁང་དགེ་བཤེས་བློ་བཟང་རྒྱ་མཚན་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་བཅུ་ང་ལྔ་ལོར་སྟོད་མངའ་རིས་ཧོར་གྲོ་ཤོད་དུ་སྐུ་འཁྲུངས་ཤིང་བོད་ནང་དུས་འགྱུར་བྱུང་རྗེས་རྒྱ་གར་ནང་བཙན་བྱོལ་དུ་ཕེབས་ཏེ་མོན་གྷོ་འདོད་རྒུ་གླིང་དུ་གནས་སྤོར་གྱིས་གཞིས་ཆགས་ཀྱི་སློབ་གྲྭར་ཕེབས་ཤིང། གཅིག་དགུ་བདུན་ཅུ་དོན་གཅིག་ལོར་དགའ་ལྡན་ཤར་རྩེ་ཐོས་བསམ་ནོར་གླིང་གྲྭ་ཚང་དུ་ཆོས་ཞུགས་ཀྱིས་གཞུང་ཆེན་བཀའ་པོད་ལྔ་ལ་ཐོས་བསམ་སློབ་གཉེར་མཐར་ཕྱིན་པ་དང་གཅིག་དགུ་དགུ་བཅུ་གོ་གསུམ་ལོར་གདན་ས་ཆེན་པོ་གསུམ་གྱི་ཆོ་འཕྲུལ་སྨོན་ལམ་ཆེན་མོར་དགེ་བཤེས་ལྷ་རམས་པའི་གྲྭ་སྐོར་དམ་བཅའ་བཞག་གནང་བ་དང། གཅིག་དགུ་དགུ་བཅུ་གོ་ལྔ་ལོ་ནས་ཉིས་སྟོང་ཉི་ཤུ་ལོ་བར་ལོ་ངོ་ཉི་ཤུ་རྩ་ལྔ་གི་རིང་ཝར་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་གི་ཆོས་དགེ་དང་རིམ་བཞིན་སློབ་དཔོན་ཆེན་མོ་བཅས་ཀྱི་ཕྱག་ལས་གནང་འདུག།

རྒྱ་ནག་གཞུང་གིས་གྲངས་ཉུང་མི་རིགས་ཀྱི་གནད་དོན་སྐོར་སྤྱི་ཚོགས་དྲ་རྒྱ་ཁག་དང་གསར་ལམ་ཁག་ནང་གནས་ཚུལ་གླེང་སློང་བྱེད་བཞིན་པའི་ཐོག་སྟངས་འཛིན་བྱ་རྒྱུར་དམིགས་པའི་དྲིལ་བསྒྲགས་ཤུགས་ཆེ་རུ་གཏོང་རྒྱུ་ཡིན་འདུག་རྒྱ་ནག་ལྷོ་ཕྱོགས་ཕོ་ཉའམ The South China Morning Post ཞེས་པའི་གསར་ཤོག་གིས་ཕྱི་ཚེས་གཉིས་ཉིན་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་བསྐྱར་གསོའི་མ་འོངས་པའི་འཆར་གཞི་བཞིན་མངོན་འགྱུར་ཡོང་བར་མདུན་སྐྱོད་ཆེན་པོ་བྱས་ཏེ། གྲངས་ཉུང་མི་རིགས་ཀྱི་གནད་དོན་སྐོར་སྤྱི་ཚོགས་དྲ་རྒྱ་ཁག་དང་གསར་ཤོག་ཁག་ནང་གླེང་སློང་ཐད་སྟངས་འཛིན་བཀག་སྡོམ་བྱ་རྒྱུ་རེད་འདུག་དེའི་དམིགས་ཡུལ་གཙོ་བོ་ནི་གྲངས་ཉུང་མི་རིགས་སྤྱི་དང་ལྷག་པར་དུ་བོད་དང་ཤར་ཏུར་ཀི་སི་ཐན་དང་འབྲེལ་བའི་ཉེན་ཁ་ཅན་ཟེར་བ་དག་རྩ་མེད་བཟོ་ཕྱིར་ཡིན་སྐོར་ཆིའུ་ཧྲི་ཞེས་པའི་རྒྱ་ནག་དམར་ཤོག་ཚོགས་པའི་ཕྱོགས་གཏོགས་དུས་དེབ་ཀྱིས་སྤེལ་བའི་རྩོམ་ཡིག་ཅིག་ལུང་འདྲེན་བྱས་འདུག་ལ། དེའི་ནང་དུ་རྒྱ་ནག་གཞུང་འབྲེལ་དབྱིན་ཡིག་གསར་ཤོག་ཐོག Tibet། ཞེས་པའི་ཚབ་ཏུ་ཞིས་ཙང་ཞེས་བེད་སྤྱོད་ཇེ་མང་དུ་བཏང་ཡོད་སྐོར་བརྗོད་ཡོད་པ་དང་ད་དུང་རྩོམ་ཡིག་དེས་སྟོབས་ཤུགས་གསུམ་རྒྱ་ནག་ནང་སིམ་འཛུལ་ལ་སེམས་ཐག་གཙང་བཅད་སྒོ་ནས་འགོག་སྲུང་བྱ་དགོས་པ་དང་སྟོབས་ཤུགས་གསུམ་པོ་དེ་ནི་འཇིགས་སྐུལ་དྲག་སྤྱོད་རིང་ལུགས་པ་དང་ཁ་བྲལ་རིང་ལུགས་པ་ཆོས་ལུགས་མཐར་ལྷུང་གི་ལྟ་བ་འཛིན་མཁན་བཅས་ཡིན་ལུགས་བརྗོད་ཡོད་འདུག།

བཀག་སྡོམ་བྱེད་ཤུགས་ཆེ་རུ་བཏང་ན་ཡང་དེ་དག་ལ་བརྟེན་ནས་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་ཅིང། རྒྱ་ནག་གཞུང་གིས་བོད་ནང་གི་བོད་པའི་སློབ་ཕྲུག་ས་ཡ་གཅིག་ཙམ་བཙན་དབང་གིས་བཅའ་སྡོད་སློབ་གྲྭ་ཁག་ནང་བཅུག་ནས་བོད་ཕྲུག་དེ་དག་རྒྱ་རིགས་དང་གཅིག་མཚུངས་སུ་སྒྱུར་ཐབས་བྱེད་བཞིན་པ་དང་ཤར་ཏུར་ཀི་སི་ཐན་ནང་ཡུ་གུར་མི་རིགས་ས་ཡ་གཅིག་ཙམ་བཀག་སྐྱིལ་ཁང་དུ་བཅུག་ནས་བཙན་དབང་འོག་ངལ་རྩོལ་དུ་བཀོལ་བཞིན་པ་སོགས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་ཡོད་ལུགས། ཐེར་འདོན་བྱེད་བཞིན་པ་དེ་རིགས་ཀྱིས་རྒྱལ་སྤྱིའི་སྟེང་ངོ་རྒོལ་སྐྱོན་བརྗོད་ཤུགས་ཆེར་འགྲོ་བཞིན་ཡོད་པའང་གསལ་འདོན་བྱས་འདུག་རྒྱ་གར་གཞུང་གིས་ཉེ་ཆར་རྒྱ་གར་གྱི་ལ་དྭགས་ས་མཚམས་ས་ཁུལ་དུ་ས་གནས་ཀྱི་འབྲོག་པ་དང་རྒྱ་ནག་གི་དམག་མིའི་བར་གདོང་ཐུག་བྱུང་བ་དེ་ཕྱོགས་གཉིས་ཀས་གཏན་འཁེལ་བྱས་པའི་དཀའ་རྙོག་སེལ་ཐབས་བྱ་རྒྱུ་ཡིན་ལུགས་བརྗོད་ཡོད་འདུག། རྒྱ་གར་གྱི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་སྐུ་ཞབས Randhir Jaiswal གྱིས་འཆར་ཅན་གྱི་གསར་འགོད་ལྷན་ཚོགས་ཐོག་ཏུ། ཕྱོགས་གཉིས་ཀར་ས་མཚམས་མངའ་ཁུལ་དུ་ནམ་རྒྱུན་རྩྭ་སའི་ཐོག་རྒྱུས་མངའ་ཡོད་པ་རེད། གདོང་ཐུག་གི་གནས་ཚུལ་ཅི་འདྲ་བྱུང་བ་ཡིན་ན་དེ་དག་དེ་སྔོན་ནས་གཏན་འཁེལ་བྱས་ཟིན་པའི་ལམ་ལུགས་གཞིར་བཟུང་སེལ་ཐབས་བྱེད་ཀྱི་ཡོད་ཅེས་བརྗོད་ཡོད་པ་རེད། རྒྱ་གར་གྱི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པའི་སྐད་ཆ་དེ་ནི་ཉེ་སྔོན་ཕྱི་ཟླ་དང་པོའི་ཚེས་གཉིས་ཉིན་ལ་དྭགས་ཀྱི་ས་མཚམས་དགག་གཞུང་ས་གནས་སུ་འབྲོག་པ་རྣམས་ཀྱི་ར་ལུག་འཚོ་སར་རྒྱ་ནག་གི་དམག་མིས་རྩྭ་ཟ་རུ་མ་བཅུག་པར་གདོང་ཐུག་གི་གནས་ཚུལ་བྱུང་བ་དེར་བརྗོད་ཡོད་པ་རེད་འདུག་ལ་དྭགས་ས་མཚམས་ཀྱི་འབྲོག་པ་དཔལ་བཟང་ཟེར་བ་ཞིག་གིས་རྒྱ་ནག་གི་དམག་མིས་འབྲོག་པ་ཚོར་ཕྱུགས་ཟོག་འཚོ་བར་བཀག་འགོག་གི་དཀའ་ངལ་དེ་འདྲ་ཡང་ཡང་བཟོས་ཡོད་ནའང། དམག་མི་དེ་ཚོས་གནོད་སྐྱོན་བཏང་བའི་གནས་ཚུལ་བྱུང་མེད་ཅེས་འགྲེལ་བརྗོད་བྱས་འདུག་ཕྱི་ཟླ་དང་པོའི་ཚེས་བཅུ་གཅིག་ཉིན་རྒྱ་གར་གྱི་དམག་སྤྱི Manoj Pandey ཡིས་ལོ་རེའི་གསར་འགོད་ལྷན་ཚོགས་ཐོག་རྒྱ་གར་གྱི་ལ་དྭགས་ཕྱོགས་ཀྱི་ས་མཚམས་སུ་ཚོར་བ་སྐྱེན་པོ་ཡོད་སྐོར་དང་རྒྱ་གར་གྱི་དམག་མིར་གྲ་སྒྲིག་ཨང་གསར་ཡོད་ལུགས་བརྗོད་ཡོད་འདུག། ཨ་མེ་རི་ཀའི་གཞུང་གིས་རྒྱ་ནག་གིས་ཨ་རིའི་ནང Fentanyl ཞེས་པའི་མྱོས་རྫས་དེ་གཏོང་རྒྱུར་དམ་དྲག་གི་ལས་དོན་སྤེལ་བར་བསྔགས་བརྗོད་བྱས་ཡོད་ན་ཡང་རྒྱལ་ཁབ་གཉིས་ཀྱི་འབྲེལ་བའི་གནས་བབ་དེར་འཁོན་འཛིན་གྱི་རྣམ་པ་མུ་མཐུད་ཤུགས་ཆེར་ཡོད་པའི་རྐྱེན་གྱིས་དེའི་ཐོག་འགོག་རྐྱེན་ཡང་འཕྲད་སྲིད་པའི་ངོས་འཛིན་བྱས་ཡོད་འདུག་བདུན་ཕྲག་འདིའི་ནང་ཨ་མེ་རི་ཀ་དང་རྒྱ་ནག་གི་དཔོན་རིགས་བར Fentanyl ཞེས་པའི་མྱོས་རྫས་དེ་ཨ་མེ་རི་ཀའི་ནང་གཏོང་ཕྱོགས་ཐད་ལ་གྲོས་མོལ་བྱས་པའི་རྗེས། ཨ་མེ་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་དྲུང་ཆེ་ལས་རོགས་སྐུ་ཞབས Todd Robinson གྱིས་ང་ཚོས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས Fentanyl དང་འབྲེལ་བའི་སྔོན་འགྲོའི་ལས་དོན་ཁག་ཅིག་སྤེལ་བ་དེར་ངོས་ལེན་ཞུ་གི་ཡོད། འདི་གལ་གནད་ཆེན་པོ་རེད། ཡིན་ནའང་དེ་ཙམ་གྱིས་འགྲིག་གི་མེད་པའི་སྐོར་ཁོང་གིས་གསར་འགོད་པ་ཁག་ཅིག་ལ་བརྗོད་ཡོད་པ་རེད།

དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། འཇིག་རྟེན་འདིའི་ཐོག་གི་མི་རྣམས་ཀྱི་ནང་དུ་གཤིས་ཀ་མི་འདྲ་བ་དང་བསམ་ཚུལ་ཐ་དད་པ། ཀུན་སྤྱོད་འཁྱེར་སྟངས་ཆེས་མི་འདྲ་བ་སྣ་ཚོགས་ཤིག་འབྱུང་གི་ཡོད་པའི་སྟབས་ཀྱིས། མི་མང་པོ་ཞིག་ཆོས་ཁས་ལེན་མཁན་གྱི་གྲས་སུ་ཡོད་ཀྱང་ཆོས་ལ་ནན་ཏན་རྩ་ནས་མི་བྱེད་པ་དང་ལ་ལ་ཞིག་བལྟས་ཚུལ་ལ་ཆོས་ཀྱི་མིང་དུ་བཏགས་པའི་ལྷ་མཆོད་འདྲེ་འབོད་ཀྱི་ལས་སྣ་ཚོགས་ལ་ཞུགས་ནས་འཚུབ་ཆ་ཆེན་པོ་བྱེད་ཀྱི་ཡོད་ཀྱང། དོན་ངོ་མར་རང་རྒྱུད་འདུལ་བྱེད་ཀྱི་དམ་པའི་ལྷ་ཆོས་ལ་འབྲེལ་བ་དེ་ཙམ་མེད་པར། རྨོངས་དད་དང་འབྲེལ་བའི་ཁྲ་ཁྲ་ཟང་ཟིང་ལ་གཡེངས་ནས་སྡོད་མཁན་མང་པོ་ཞིག་འབྱུང་གི་ཡོད་པ་དང། ལ་ལ་ཞིག་ཆོས་འདི་པ་ལ་རབ་ཏུ་བྱུང་ནས་དགོན་སྡེ་སོགས་སུ་ཆོས་པའི་གཟུགས་ཀྱིས་སྡོད་ཀྱི་ཡོད་ན་ཡང། ཉིན་ཞག་ཕྲུགས་གཅིག་གི་བྱ་སྤྱོད་ཕལ་ཆེར་ཆོས་དང་འགལ་བ་ཞེ་གཅིག་གི་ངང་ལ་མི་ཚེ་རྫོགས་ཀྱི་ཡོད་པ་སོགས་མདོར་ན། ཆོས་པའི་རྣམ་འགྱུར་བཟུང་ནས་ཆོས་མིན་གྱིས་དུས་འདའ་བ་དང། ཆོས་བྱེད་ཁུལ་བྱས་ཀྱང་ཆོས་ཀྱི་ནང་དོན་ལ་མགོ་བོ་རྨོངས་པས་གོ་ལོག་ཏུ་སྤྱོད་པ་དང། ཕྱི་བཤོལ་དང་ལེ་ལོ་རྣམ་པ་བཞིའི་དབང་དུ་སོང་སྟེ་རྒས་ཤིང་འཁོགས་པའི་སྐབས་སུ། ཆོས་ནུས་ལྡན་ཉམས་སུ་ལེན་པའི་ནུས་པ་མཐུ་ཞན་དུ་སོང་བ་བྱས་ནས་སེམས་ལ་འགྱོད་གདུང་གིས་མནར་ཏེ། དགོན་སྡེ་སོགས་ལ་མཆོད་འབུལ་སྨོན་ལམ་རེ་བཅོལ་བ་དང། དགེ་འདུན་པ་རེ་ཟུང་ཁྱིམ་དུ་ཞུས་ཏེ་དིང་ཕག་དཀར་གསུམ་སོགས་ཀློག་ཏུ་འཇུག་པ་སོགས། རང་གི་ཕྱི་མ་ཕན་ཆད་ཀྱི་བདེ་སྡུག་ཡོད་ཚད་རང་དང་རྒྱུད་ཐ་དད་པའི་སྐྱེ་བོ་གཞན་གྱི་མཐུ་ནུས་ལ་བཅོལ་གྱི་ཡོད་པ་དང། ལྷ་དང་བླ་མ་ལ་གསོལ་བ་བཏབ་ནས་རང་ཉིད་ལ་སྐྱོབ་པར་རེ་བ་སོགས་བྱ་ཐབས་ཟད་པའི་ལས་སྣ་ཚོགས་ཤིག་རྩོམ་བཞིན་ཡོད་པ་དང་ལྷག་པར་དུ་རང་ཉིད་འཆི་བའི་གནས་སྐབས་ལ་སྔར་གསོན་པའི་སྐབས་སུ་ཆོས་གང་ཡག་བསྒྲུབས་ཏེ་ཕྱི་མར་འགྲོ་ཆོག་ཆོག་བྱས་མེད་པ་ལ་གདུང་འགྱོད་ཤུགས་དྲག་སྐྱེ་བ་ནི་བླུན་པོ་ཡིན་མིན་ལ་མ་ལྟོས་པར་བླུན་པོའི་བྱེད་སྟངས་ངོ་མ་དེ་ཡིན། དེས་ན་ཆོས་འདོད་མཁན་ཞིག་གིས་ངེས་པར་དུ་བྱ་དགོས་པ་ནི། རང་རང་གསོན་པོར་སྡོད་པའི་སྐབས་སུ། འཆི་ཁར་བློ་གདེང་འཁེལ་བའི་ཆོས་ཤིག་བྱ་རྒྱུ་དེ་ཤིན་ཏུ་གལ་ཆེན་ཡིན་ཏེ། སྔོན་གྱི་ཉམས་ལེན་པ་ཚོས། འཆི་བ་རབ་ཅིག་འཆི་བའི་ཚེ་ན། ཡིད་ལ་བྲོད་པ་སྐྱེས་བཞིན་དུ་འཆི་བ་དང། འཆི་བ་འབྲིང་ཞིག་འཆི་བའི་ཚེ་ན། འཆི་བ་ལ་འཚེར་སྣང་མི་སྐྱེ་བ་དང། འཆི་བ་ཐ་མ་ཞིག་འཆི་བའི་ཚེ་ན་འགྱོད་པ་སྐྱེ་བཞིན་འཆི་མི་དགོས་པ་དེ་ནི། འཆི་བ་རབ་འབྲིང་ཐ་གསུམ་གྱི་མི་ཚེའི་ཚད་གཞི་འཛིན་ས་ཡིན་པས། དབང་པོ་གསལ་ཞིང་ལུས་ཁམས་ལས་སུ་རུང་བའི་གོ་སྐབས་བཟང་པོ་སྤྱད་དེ། ཆོས་ལ་གདེང་འཁེལ་བ་ཞིག་བྱ་རྒྱུ་ནན་ཏན་གྱི་སྒོ་ནས་གསུང་བར་མཛད་པ་དེ། རྣ་རྒྱབ་ཀྱི་བསེར་བུར་མ་བཞག་པར་བསམ་གཞིག་བྱ་རྒྱུ་ཤིན་ཏུ་གལ་ཆེན་ཆགས་ཀྱི་ཡོད།
དེ་འདྲའི་ཞིག་གི་ངང་ནས་ཨེ་འདྲ་མི་ཚེ་འདི་ཡུད་ཙམ་ཞིག་ལ་ཡ་ཨེ་ནི་ཁོ་ཡ་རྒས་པ་ཟེར་དེ་གང་སླེབས་བྱས་ཨེ་ནི་ད་ཅིག་བསམ་བློ་བཏང་ནས་བསམ་བློ་བཞག་མ་ཁོ་ངས་ཨེ་ནི་གཞི་ནས་འགྱོད་པ་རུ་སྐྱེས་བྱས་ད་གཞོན་པའི་ཁུ་ཐུག་ལ་ཡ་ཅིག་དཔེ་ཆ་བལྟ་ཡག་རུ་ཅིག་གཞོན་པའི་ཁུ་ཐུག་ལ་ཡ་ཨེ་ནི་བསམ་བློ་བཏང་ཡག་རུ་མ་བྱུང་བ་བྱས་བྱས་ད་སྐད་ཨེ་ནི་ཞེ་དྲག་བྱས་མི་འདུག་བྱས་ནས་ཨེ་ནི་འཇིག་རྟེན་ཕྱི་མ་ལ་ཡ་ད་རེ་བ་རུ་བརྒྱབ་བསྡད་ཡག་བླ་མ་དཀོན་མཆོག་ལ་རེ་བ་རུ་བརྒྱབ་བསྡད་ཡག་དེ་འདྲའི་ད།

ད་ཆ་ཆེན་པོའི་མི་ཞེ་དྲག་ཅིག་གིས་བྱས་བྱས་ཨེ་ནི་རང་ལ་ཕན་དུ་རེ་དགོས་ཡ་རོ་དེ་འདྲ་ཅིག་ཐལ་ཆགས་ཀྱི་ཡོད་རེད་ད་དེ་འུ་ཐུག་ཐབས་ཟད་ཀྱི་ལས་ཀ་རེད་མ་ཤི་གོང་ལི་ཡ་སོ་སོ་རང་ཉིད་ཀྱི་གདེང་འཁེལ་བྱས་བྱས་ཆོས་པ་རབ་འཆི་བ་ལ་བྲོད་འབྲིང་མི་འཚེར་ཐ་མ་མི་འགྱོད་གསུངས་པ་ནང་བཞིན་གྱི་ཤི་ཁ་ལ་མོ་དེ་ལི་ཡ་སོ་སོ་གདེང་དང་བཅས་པའི་ཐོག་ནས་རྗེས་ཤུལ་ཚོ་ལི་ཡ་ད་ཆ་ཆེན་པོའི་བྱས་ནི་བཞག་དགོས་ཡ་གལ་མེད་ང་ར་གསོན་པའི་རིང་ལི་ཡ་གང་ཡོད་ཅི་ཡོད་བྱས་ཡོད་ང་རའི་རང་མགོ་ང་རས་བཏོན་འགྲོ་གི་རེད་ཟེར་ཡ་བྱེད་ཀྱི་པའི་ཚོད་ཐིག་གདེང་འཁེལ་བྱུང་ན་ཨེ་ན་བློ་བདེ་བོ་རེད་ཟེར་མ་རེད་པས་ཡ་ད་ང་རང་ཚོ་མང་ཆེ་ཨེ་ད་འཆི་ཁར་འགྱོད་བཞིན་དུ་ད་འཆི་མཁན་ར་བོ་མང་ཆེ་བ་ཅིག་དེ་འདྲ་ཆགས་མདོག་ཁ་བོ་རེད་རྔམ་དྲག་རོ་གཅིག་ད་ཚོད་མ་ཐིག་གཅིག་གང་ལ་ནམ་རྒྱུན་པོ་ཤོག་ར་བོ་དགོས་རོ་བཤད་མཁན་ཅིག་ཡིན་ན་ཡང་ཨེ་ནི་འཆི་ཁར་ལ་མོ་དེ་ད་རང་མདོག་རྗེན་པར་བསྟན་ཡོང་དུས་རྩ་ནས་སོ་སོ་རང་ཚོད་རང་གིས་མ་ཐིག་པ་གཅིག་ཆགས་ཡོང་དུས་ཨེ་ནི་གོ། ད་གང་ལྟར་ཞིག་འགྱོད་པའི་ནང་ལ་ཡང་ད་དེ་ཡང་འདྲ་བོ་ཕལ་ཆེར་རེད། ད་དེ་འདྲ་ཡིན་པ་ཡིན་དུས་དུས་ལན་གཅིག་རྙེད་པའི་དལ་འབྱོར་འདི་དོན་མ་གྲུབ་ལག་ནས་འཆོར་ཉེན་གདའ། ད་ཐར་པའི་ལམ་ལ་སྙེག་རེ་རན། དོན་དེ་ཕྱིར་བསྐུལ་མའི་ལྕག་འདི་བཟུང་ཟེར་ནས་གསུངས་པ་ཡིན་པ་རེད། ད་དེ་འདྲ་ཡིན་དུས་ད་འཆི་བར་ངེས། ནམ་འཆི་ངེས་པ་མེད་པ། ད་ལྟ་ང་རང་ཚོ་ཅིག་སོ་སོ་གཟུགས་སྐུའི་བདེ་ཐང་ཡོད་བསྡད་པ། ཨེ་ནི་ཅིག་མཐུན་རྐྱེན་འཛོམས་པོ་ཡོད་བསྡད་པ། དེ་འདྲ་ཞིག་གི་སྐབས་ལ་ཡ། ཅིག་ཕལ་ཆེར་ད་ཤི་མི་ཡོང་བསམ་པ་འདྲ་བོ། ཅིག་ཡོད་རེད་དེ་ཡིན་ནའི་བརྒྱ་ཆ་བརྒྱ་ཐམ་པ་མ་ཤི་བའི་གདེང་ཚོད་འདྲ་བོ་ག་རེ་ཡོད་བ་འགན་ལེན་འདྲ་བོ་ག་རེ་ཡོད་བ་ཟེར་ལབ་ན་ཕལ་ཆེར་བཤད་ཐུབ་ཡ་ཡོད་མ་རེད་གློ་བུར་ལ་ཕྱིའི་རྐྱེན་འདྲ་བོ་ག་རེ་ཡོང་འགྲོ་ཡོད་གློ་བུར་ལ་ནང་གི་རྐྱེན་འདྲ་བོ་ག་རེ་ཡོང་འགྲོ་ཡོད་དེ་འདྲས་ཀྱིས་འོ་ཚོད་མ་ཐིག་པ་ཞིག་ཡིན་པ་རེད།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་ཚོའི་སྤྱི་ཚོགས་ཁྲོད་ཀྱི་མི་ཕལ་ཆེར་ཞིག་ནི་སྣང་མེད་དང་རྣམ་གཡེང། ལེ་ལོ་དང་སྒྱིད་ལུག་ལ་སོགས་པའི་དབང་དུ་སོང་ནས་ཆོས་ལ་འབད་པ་བརྟན་པོ་ཞིག་བྱ་མ་ཐུབ་པའི་དབང་གིས་འཆི་ཁར་འགྱོད་གདུང་དང་བཅས་ཏེ་འཆི་རྒྱུ་ཡིན་པ་གཏན་འཁེལ་བྱས་ཆོག་པ་ལྟ་བུ་ཞིག་ཡིན་ལ། འགའ་ཞིག་གིས་ནམ་རྒྱུན་དཔའ་ཡོད་པ་དང་བློ་ཁོག་ཆེན་པོ་ཡོད་པའི་འཆི་བ་ལ་འཇིགས་སྐྲག་སྐྱེ་མི་སྲིད་པ་སོགས་ང་རྒྱལ་དང་འབྲེལ་བའི་སྐད་ཆ་བཤད་ཀྱི་ཡོད་མོད་ཀྱང། ནམ་ཞིག་དངོས་སུ་འཆི་ཁ་ལ་གཏུགས་ནས་ཡོང་དུས། རང་གི་སེམས་ལ་རང་གིས་གཅུན་སྡོམ་བྱ་མི་ཐུབ་པས་རང་མདོག་ངོ་མ་དེ་ཤར་ནས་འགྱོད་པ་སྐྱེ་ངེས་སུ་བཤད་ཆོག་པ་ལྟ་བུ་ཞིག་ཡིན། རྒྱུ་མཚན་དེ་དག་གི་ཕྱིར་ན། ང་ཚོས་ནམ་རྒྱུན་ཡིད་ལ་དྲན་དགོས་པའི་དོན་དག་གལ་ཆེན་གཅིག་ཡོད་པ་ནི། རང་གི་ལུས་ཀྱི་ཕུང་པོ་འདི་ཤ་དར་དང་ཁྲག་དར་ལ་སོང་ནས་ཡོད་མཁན་ཞིག་ཡིན་ན་ཡང། ནམ་ཞིག་རྒྱུ་རྐྱེན་སྣ་ཚོགས་འཛོམས་པའི་སྟོབས་ཀྱིས་དབུགས་བཅད་དེ་འཆི་བར་ངེས་པ་དང། ནམ་འཆི་ཡང་ངེས་པ་མེད་པ་སྟེ། ཁ་སང་རྒྱུག་ནས་མཆོང་ནས་འགྲོ་མཁན་གྱི་དར་མ་དེ། དེ་རིང་མིང་གི་ལྷག་མར་གྱུར་འགྲོ་བ་ཇི་སྙེད་ཅིག་ང་ཚོར་མཐོང་ཆོས་སུ་ཡོང་གི་ཡོད་ཕྱིར། རྒྱུ་དང་ལོངས་སྤྱོད། གྲོགས་དང་ཉེ་དུ་ལ་སོགས་པ་འཛོམས་པོ་ཡོད་པ་དང། ལུས་ཕུང་གི་གནས་བབ་སོགས་བདེ་ཐང་གི་ངོ་བོར་ཡོད་པའི་རྐྱེན་གྱིས། རང་ཉིད་མི་འཆི་བར་རྒྱུན་རིང་པོར་འཚོ་ཐུབ་པའི་ཚོར་སྣང་ཡོང་གི་ཡོད་ཀྱང། སུ་ཞིག་གིས་ཁྱོད་རང་སང་ཉིན་མི་འཆི་བའི་གདེང་ཚོད་ག་རེ་ཡོད་མེད་དྲིས་པའི་ཚེ་ན། དེ་ལ་གདེང་ཚོད་དང་ལྡན་པའི་ལན་དུ་བཤད་མི་ཐུབ་པ་དེ་ཡིས། དོན་ངོ་མའི་ཐོག་ང་ཚོ་ནམ་ཡང་འཆི་ཆོག་ཆོག་ཡོད་པ་དེ་སྟོན་གྱི་ཡོད་པའི་རྒྱུ་མཚན་དེ་དག་གི་དབང་གིས། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ངེས་བར་དུ་འཆི་བ་བསམ་པ་དང་ནམ་འཆི་ངེས་མེད་བསམ་པ། འཆི་བའི་ཚེ་ན་ཆོས་མ་གཏོགས་གང་གིས་ཀྱང་མི་ཕན་པར་བསམ་པ། རྩ་བ་གསུམ་དང་རྒྱུ་མཚན་དགུ། ཐག་བཅད་པ་གསུམ་གྱི་སྒོ་ནས། འཆི་བ་མི་རྟག་པ་སྒོམ་ཚུལ་བསྟན་ཡོད་པ་ལྟར། བསམ་གཞིག་བྱ་རྒྱུ་ཧ་ཅང་གལ་ཆེན་ཡིན་ཏེ། རྣལ་འབྱོར་གྱི་དབང་ཕྱུག་མི་ལ་རས་པས་ཀྱང། ངས་མི་རྟག་འཆི་བ་སྒོམ་སྒོམ་ནས། ད་འཆི་བའི་འཇིགས་པ་དེ་ཡལ་ནས་ཐལ། ཞེས་གསུངས་པ་ནང་བཞིན་གསོན་པའི་དུས་སུ་དར་བའི་སྐབས་སུ་བདེ་ཐང་གི་གོ་སྐབས་ཡོད་དུས་འབད་བརྩོན་བྱས་ན་ད་གཟོད་འཆི་ཁར་འཇིགས་སྐྲག་སྐྱེ་མི་ཡོང་བ་དང། དེ་ཡི་ནུས་མཐུ་ལ་བརྟེན་ནས་ལྷ་དང་བླ་མ་ལ་གསོལ་བ་རྩེ་གཅིག་ཏུ་གདབ་ཐུབ་པ་ཙམ་ཡང་མིན་པར། ཤིན་ཏུ་སྟོབས་དང་ལྡན་པའི་འཆི་སེམས་ཕྲ་མོ་མངོན་དུ་གྱུར་པའི་སྐབས་སུ། མི་ཚེ་གང་བོར་དགེ་རྩ་བསགས་པ་ལས་བྱུང་བའི་སེམས་དེ་ཉིད་གཉུག་མའི་འོད་གསལ་ལ་བསྲེ་ཐུབ་པ་ཞིག་བྱུང་ན་མི་ལུས་ཐོབ་པ་དང། དལ་འབྱོར་གྱི་མི་ལུས་ཐོབ་པ། སྟོན་པ་བཅོམ་ལྡན་འདས་ཀྱི་ཆོས་ཡང་དག་དང་འཕྲད་པ་ལ་བརྟེན་ནས་བློ་སྦྱང་བའི་དགེ་བ་གཙོ་བོ་དེ་ཡིན་ལ། དེ་འདྲ་འབྱུང་བ་དེས་རྒྱལ་བའི་གསུང་རབ་ལ་ཐོས་པ་རྣལ་མ་བྱ་རྒྱུ་དང། ཐོས་པའི་དོན་ལ་བསམ་གཞིག་ཡང་ཡང་བྱས་པ་དེ་ཡིས་དྲངས་པའི་སྒོམ་ལ་འཇུག་རྒྱུ་དེ་མེད་ཐབས་བྲལ་བ་ཡིན་པས་ཆོས་གཞུང་ནས་བསྟན་པའི་དོན་ཕྱིན་ཅི་མ་ལོག་པ་ཤེས་ཐབས་བྱ་རྒྱུ་དེ་འདི་དག་ཡོད་ཚད་ཀྱི་རྩ་བ་ཆགས་ཀྱི་ཡོད་པས་དེ་ལ་འབད་བརྩོན་དགོས་པའི་སྐུལ་མ་ལན་གཅིག་ཙམ་མིན་པར་ལན་གྲངས་བརྒྱ་སྟོང་གི་བར་དུ་ང་ཚོར་སྟོན་པར་མཛད་ཡོད་པ་དེ་ནམ་ཡང་སེམས་ལ་ཉར་དགོས་པའི་དོན་དག་གལ་ཆེན་དེ་ཡིན།
ན་དེ་འདྲ་ཡིན་པ་ཡིན་དུས་འཆི་བར་ངེས་ཤིང་ནམ་འཆི་ངེས་པ་མེད་པ། ཨ་ནི་འཆི་བའི་གནས་སྐབས་ལ་ཕན་པ་ཆོས་ཁོ་ན་མ་གཏོགས་མེད་དེ་པ་དེ་འདྲ་ཞིག་ཡིན་པ་ཡིན་དུས་ཙང་ནས་ན་ད་ལྟ། ཅིག་སོ་སོ་གཟུགས་པོ་བདེ་པོ། ཨ་ནི་ལྷག་པར་ཅིག་ན་གཞོན་པ་ཚོ་ཡིན་པ་ཡིན་ན་ད་ལྟ། དབང་པོ་དར་ནས་ཡོད་པའི་སྐབས་ལ་ཡ་ད། ཅིག་ཐོས་བསམ་སྒོམ་གསུམ་ཟེར་ཡ་འདི་ག་ཚད་ཐུབ་ཐུབ་ཅིག་ད་བྱེད་དགོས་ཡ་རེད། དེ་ཡང་གལ་ཆེ་ཤོས་དེ་གོམས་པ་ལ་ངེས་ཤེས་རྙེད་པ་ཅིག་དགོས་རེད་ངེས་ཤེས་རྙེད་པ་ལ་ཐོས་དགོས་པ་རེད་དེ་འདྲ་ཡིན་དུས་ཐོས་པ་བཙལ་ཐོས་པའི་དོན་དེ་ལ་རང་རང་སོ་སོས་བསམ་བློ་དང་བརྟག་དཔྱད་བྱས་ཟེར་གྱི་འདུག་པ་ཡིན་པ་རེད་དང་ཟེར་ཡ་འདྲ་པོ་མ་ཡིན་པ་བྱས་བྱས་སོ་སོའི་ངོས་ནས་བསམ་བློ་དང་དཔྱད་པ་བྱས་བསམ་བློ་དང་དཔྱད་པ་བྱས་དེ་འདྲའི་ཞིག་གི་ཐོག་ནས་ངེས་པ་རྙེད་པ་ཞིག་ད་བྱེད་དགོས་ཡ། དེ་འདྲའི་ཞིག་གིས་ད་ངེས་པ་ཐོབ་པའི་དོན་དེ་ལ་ཨེ་ནས་བློ་ཡང་ནས་ཡང་དུ་འདྲིས་པར་བྱས་ནས་ཉིན་རེ་བཞིན་དུ་ཨེ་ནས་མི་ཚེ་དོན་དང་ལྡན་པ་ཅིག་བྱེད་ཡག་ཅིག་བྱུང་ན་ཨེ་ནས་ཚེ་ལ་ལོ། ལྔ། བཅུ། བཅོ་ལྔ། ཉི་ཤུ། སུམ་ཅུ། བཞི་བཅུ། ལྔ་བཅུ་ག་ཚད་དང་ཡོད་པ་ཡིན་ནའང་ཨེ་ནས་ཁོ་དོན་དང་ལྡན་པ་ཅིག་བྱུང་བ་ཡིན་ན། ལོ་གཞོན་པའི་ཁ་ཐུག་ནས་ཅིག་ཐོས་བསམ་སྒོམ་གསུམ་གྱི་གོམས་འདྲིས་འདྲ་པོ་ཏོག་ཙམ་བྱུང་ན་ཨེ་ན། ན་རྒས་བསྡད་པའི་ཁ་ཐུག་ལའང་བསམ་བློ་གྲུང་པོ་བསྡད་ཐུབ་ཡ་འདྲ་པོ་ཅིག་དང་བསམ་བློ་བཏང་ཐུབ་ཡ་འདྲ་པོ་ཅིག་ཨེ་ན་ཡོང་ཡ་ཡིན་པ་རེད། ཨ་དེ་འདྲ་ཡིན་པ་ཡིན་དུས་ད་ང་རང་ཚང་མ་ལོག་ཅིག་ད་ཆོས་ཁས་མ་བླངས་ན་ཡང་སོ་སོ་རང་དབང་རེད། འོ་ད་མགོ་རྟིང་ལོག་ནས་ཕྱིན་པ་ཡིན་ན་སོ་སོ་རང་དབང་རེད། ད་ཆོས་ཤིག་ཁས་བླངས་ནས་ཆོས་ལ་ཡང་དོ་སྣང་བྱོས་པ་ཡིན་ན་ཆོས་བྱེད་སྟངས་ཚུལ་དང་མཐུན་པ་ཞིག་བྱས་དཔེ་གལ་ཆེན་པོ་རེད་ཤག་སློབ་སྦྱོང་བྱས་དཔེ་གལ་ཆེན་པོ་རེད། འོ་དེ་ལྟར་ཡིན་དུས་ཙ་ནས་ད་ད་རེད། རེད་ད་ཡིན་ནི་ཆོས་ཤིག་བྱ་དགོས་པ་ད་ད་ཆོས་ཀྱི་སྙིང་པོ་རུ་མཐར་ཐུག་པ་དེ་ཡིན་ནི་བདག་པས་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་ཟེར་མཁན་འདི་སྒོམ་ཡག་ཡིན་པ་རེད་ད་དེ་རང་གི་རྒྱུད་ལ་མ་སྐྱེས་པ་སྐྱེས་པ་གོང་ནས་གོང་དུ་སྤེལ་ཐབས་ཅིག་བྱས་ནས་རྣམ་མཁྱེན་རྒྱལ་བའི་གོ་འཕང་མཐའ་ཡས་པའི་མ་རྒན་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ད་གའ་སོགས་རེ་ཕུལ་གྱིས་སྒྲུབ་ཐུབ་པ་བྱ་རྒྱུ། མདོར་ན་ད་ག་ཟེར་ང་ཚོ་ད་རེས་ཀྱི་མི་ཚེ་འདི་ལ་རྣམ་མཁྱེན་གྱི་ས་ལ་འགྲོ་ཡག་གི་གོམ་པ་འགོ་ཅིག་བཙུགས་ཐུབ་པ་བྱ་རྒྱུ་ད་དེ་ང་ཚོ་ད་རེ་བ་བརྒྱབ་སེམས་ཤུགས་བསྒྲིམས་ནས་ད་འབད་རྩོལ་བྱ་དགོས་པ་རེད།
ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
གསན་མཁན་རྣམ་པ་ཚོ། འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི། ཨམ་སྐད་ཀྱི་ལས་རིམ་རྒྱང་བསྲིང་བྱས་ཟིན་པ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རྡོ་རྗེ་དགྲ་འདུལ་ལགས་དང་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་རྡོ་རྗེ་མཚོ་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།